བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་དེ་གཏན་འབེབས་ཡོང་བའི་རེ་བ་ཆེན་པོ་ཡོད་པ་གི་སྐོར་གསུངས་ཡོད་པ་རེད། ད་དུང་སྲིད་སྐྱོང་མཆོག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་དེ་བཞིན་རྒྱ་ནག་གི་ཆ་ཤས་ཡིན་ཚུལ་བཤད་བཞིན་པ་དེ་ནི་ལོ་རྒྱུས་ཀྱི་བདེན་དཔང་རྫུན་བཟོ་བྱས་པ་ཞིག་ཡིན་ཞིང། ང་ཚོ་བོད་མི་རྣམས་ཀྱིས་འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཙན་དབང་འོག་ཏུ་དཀའ་སྡུག་ཚད་མེད་མྱོང་བཞིན་ཡོད། དེ་སྟེང་ང་ཚོ་དུས་རྟག་ཏུ་འཚེ་བ་མེད་པ་དང་ཞི་བའི་གྲོས་མོལ་གྱི་ལམ་ནས་བོད་རྒྱའི་བར་མི་མཐུན་པ་གི་དཀའ་རྙོག་སེལ་ཐབས་འབད་བརྩོན་བྱེད་བཞིན་ཡོད་ཅེས་དང་ད་རེས་ཨ་མི་རི་ཀ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་རྒྱབ་སྐྱོར་གནང་བ་དེ་གིས་ཨ་མི་རི་ཀའི་ཕྱོགས་ནས་རྟག་ཏུ་བོད་རྒྱའི་གྲོས་མོལ་ཡོང་ཐབས་ལ་སྐུལ་འདེད་ཤུགས་ཆེ་རུ་གཏོང་ཐུབ་རྒྱུ་ཙམ་མ་ཟད་བོད་ནང་གི་བོད་མི་ཚོ་གི་འབོད་སྒྲ་མཚོན་ཐུབ་རྒྱུ་ཡིན། ཁྲིམས་འཆར་དེས་བོད་མི་གི་རྩ་དོན་ལ་ཕན་ཐོགས་ཡོང་རྒྱུ་ཙམ་མ་ཡིན་པར་རྒྱལ་སྤྱི་ཁྱོན་ཡོངས་ཀྱི་དམངས་གཙོ་དང་གྲོས་མོལ། ཞི་བདེ་དམིགས་ཡུལ་བཅས་ཀྱི་རྒྱལ་ཁ་ཞིག་ཆགས་ཡོད་ང་ཚོའི་ངོས་ནས་ཁྲིམས་འཆར་དེ་གང་མགྱོགས་ཨ་མི་རི་ཀ་གྲོས་ཚོགས་གོང་འོག་གཉིས་ནས་རྒྱབ་སྐྱོར་གཏན་འབེབས་གནང་རྒྱུ་དང་ཨ་རིའི་སྲིད་འཛིན་མཆོག་གིས་མཚན་རྟགས་བཀོད་ནས་ཁྲིམས་སུ་གཏན་འབེབས་ཡོང་བར་ཡིད་ཆེས་བརྟན་པོ་ཡོད་ཅེས་གསུངས་འདུག།

ང་ཚོ་མུ་མཐུད་ནས་རྒྱལ་སྤྱིའི་མཐུན་སྒྲིལ་དང་བོད་མི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་བྱེད་རྒྱུ་ཙམ་མ་ཟད་བོད་མི་ཚོ་རང་གི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་ལུགས་སྐད་ཡིག་བཅས་ལ་བརྩི་འཇོག་བྱེད་རྒྱུ་ཡིན་པ་གསུངས་པ་དང། རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་གོང་ས་ཏཱ་ལའི་བླ་མ་མཆོག་གམ་ཡང་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གང་ཉིད་ཀྱི་སྐུ་ཚབ་དང་ལྷན་ཐད་ཀར་གྲོས་མོལ་བསྐྱར་གསོ་བྱེད་དགོས་པར་འབོད་སྐུལ་གནང་གི་ཡོད་ཅེས་གསུངས་འདུག།

ནི་ལོ་རྒྱུས་ཀྱི་ཟིན་ཐོ་གསར་པ་ཞིག་ཆགས་ཀྱི་ཡོད་བསམ་ནས་ང་ཚོར་དེ་འདྲའི་དགའ་སྤོབས་དང་སྤོབས་པ་ཆེན་པོ་ཡོད་ཟེར་བརྗོད། དེ་རིང་འབུམ་རམས་པའི་ཕྱག་འཁྱེར་བཞེས་མཁན་ཁྲོད་དགའ་ལྡན་ཕོ་བྲང་ཡིག་ཚང་གི་དགེ་བཤེས་རོང་བློ་བཟང་སྙན་གྲགས་ལགས་ཀྱིས། རླུང་སེམས་ཕྲ་མོ་ལ་བརྟེན་ནས་བཏགས་པའི་ང་ཙམ་གྱི་བདག་ལ་དཔྱད་པ་དང་དེ་བཞིན་ས་རཱ་མཐོ་སློབ་ཁང་གི་དགེ་རྒན་བསོད་ནམས་རྒྱལ་མཚན་ལགས་ཀྱིས་རྒྱལ་བ་སྐུ་ཕྲེང་རིམ་བྱོན་དང་མན་ཇུ་གོང་མ་གི་བར་གྱི་འབྲེལ་བ་གི་གནས་བབ་ཀྱི་འཕོ་འགྱུར་ལ་དཔྱད་པ།

degree doctor ལེན་ཡ་དེ་ཀོ་རྒྱལ་སྤྱིའི་ཐོག་ནས་ག་རེ་ཟེར་ན་ཡོངས་གྲགས་ཀྱི་ཅིག་ཅིག་ཁས་ལེན་ཡོད་པའི་གི་ཅིག་ཅིག་གནས་ཚད་ཅིག་ཡིན་པ་སོང་ཙང་ད་རྗེས་ལ་ནི་ང་ཚོའི་གི་སློབ་གཉེར་ཁང་ཡིན་པ་ན་རེད་ངའི་འོག་ལ་ག་རེ་ཟེར་ན་ད་སློབ་སྦྱོང་བྱེད་མཁན་ཡིན་པ་ན་དེ་ཚོ་སློབ་སྦྱོང་བྱས་ཚར་བའི་རྗེས་ལ་ནི་ག་རེ་ཟེར་ན་སློབ་གཉེར་ཚད་དང་ལྡན་པ་ཅིག་ཡོང་ཡ་ལ་ཕན་ཐོགས་ཡོད་པ་རེད་བསམ་བསམ་ང་རང་གི་དམིགས་ཡུལ་དེ་འདྲ་བྱེད་དགོས་གཉིས་ནས་ད་ངའི་གི་གཞི་རྩའི་ང་ད་ག་རེ་ཟེར་ན་ད་དགེ་རྒན་བྱེད་ཅིག་རྒྱུན་རིང་པོ་བྱེད་བསྡད་དེ་ད་འབུམ་རམས་པ་བྱེད་དགོས་རྒྱུ་མཚན་ཅིག་ང་ལ་མིག་དཔེ་བལྟས་བྱས་ང་རང་ཚོའི་གི་སློབ་གཉེར་བ་མང་པོ་ཅིག་དང་ང་དང་ང་འདྲ་བ་མང་པོ་ཅིག་གི

ད་ལྟ་ཆར་མཐོ་སློབ་ཁང་དེའི་ནང་སློབ་ཕྲུག་ཁྱོན་བསྡོམས་སུམ་བརྒྱ་མ་ཟིན་ཙམ་ཞིག་ཡོད་འདུག་ལ་མཐོ་སློབ་ཁང་དེ་ནི་བཙན་བྱོལ་བོད་མི་གི་སྤྱི་ཚོགས་ནང་བོད་པ་རང་གི་འཛིན་སྐྱོང་བྱེད་བཞིན་པ་གི་མཐོ་སློབ་ཁང་གཅིག་པུ་དེ་ཡིན་པ་རེད་འདུག། དེ་ནས་དེ་རིང་དམིགས་བསལ་གསར་འགྱུར་ནང་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡུ་རོབ་རྒྱལ་ཁབ Austria། གི་རྒྱལ་ས Vienna རུ་གཞུང་འབྲེལ་ཕྱོགས་ཕེབས་གནང་བའི་སྐོར་བསོད་ནམས་ལྷ་མོ་ནས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་བ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བྱང་ཨ་རིའི་ཁུལ་དུ་གཞུང་འབྲེལ་ཕྱོགས་ཕེབས་ཀྱི་མཛད་རིམ་ཁག་ལེགས་པར་འགྲུབ་སྟེ། ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བདུན་ཉིན་ནས་ཡུ་རོབ་རྒྱལ་ཁག Spain དང Austria། France བཅས་སུ་གཞུང་འབྲེལ་ཕྱོགས་ཕེབས་གནང་བཞིན་ཡོད་པ་ལྟར། ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨོ་སི་ཀྲི་ཡའི་རྒྱལ་ས་ཝི་ཡ་ན་རུ་ཨོ་སི་ཀྲི་ཡ་རྒྱལ་ཡོངས་རླུང་འཕྲིན་དང་བརྙན་འཕྲིན་ལས་ཁུངས་གཙོས་པའི་ཡུལ་དེའི་གསར་འགྱུར་བརྒྱུད་ལམ་ཁག་གི་བཅར་འདྲིར་གདོང་ལེན་གནང་བ་དང། ཡང་ཉིན་རྒྱབ་ཏུ་ས་གནས་སུ་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པ Save Tibet ཞེས་པའི་ཚོགས་གཙོ། Madeleine Petrovic མཆོག་དང། ཚོགས་གཙོ་ཟུར་པ་ཨ་མ་ལ Zimmerman མཆོག།

དམིགས་བསལ་གཞོན་སྐྱེས་འདི་ཚོ་ལ་ཁ་ལོ་ཕེབས་སོང། འོན་ཏེ། བོད་བོད་ཀྱི་ལོ་རྒྱུས་དང། ཨ་ནི། བོད་ཀྱི་ཁོར་ཡུག་དང་དེ་ཚང་མ་ཤེས་སོང། Tibet environment སྐོར་ལ་ཡང། ཆ་ཚང་ཤེས་སོང། བོད་དེ་སྔོན་མ་ནས། རང་བཙན་ལུང་པ་ཞིག་རེད། ཡིན་ནའི་ད་ལྟ policy དེ། དབུ་མའི་ལམ་ཡིན་ལབ་ནས། དེ་ཚང་མ་ཤེས་སོང།

ཚེས་པ་ཉི་ཤུ་བརྒྱད་ཉིན་ཀ་ཡང་སྔ་པོ་བྱས་ཕར Vienna Austria ལ་ཕེབས་དགོས་ཀྱི་ཡོད་དུས་ཨ་ནེ་ད་ཞོགས་གས་ང་ཚོ་ཚགས་པར་སྐད་གྲགས་ཆེན་པོ་ཞིག་ཡོད་རེད་ད Barcelona ནས་སྐད་གྲགས་ཆེ་ཤོས་རེད་ཚགས་པར La Vanguardia ཞིག་རེད་འདིའི་ནང་གི་ད་མདུན་ཤོག་དེ་གལ་ཆེ་ཤོས་རེད་པ་དེ་ནས་རྒྱབ་ཤོག་དེ་ཨ་ནེ་གལ་ཆེ་བ་གཉིས་པ་དེ་བརྩི་གི་ཡོད་དུས་འདི་ནང་ལོགས་ལ་མི་ད་གྲགས་ཆེན་རེ་རེ་འདོན་གྱི་རེད་འདིའི་ནང་གི་ཨ་ནེ་དཔལ་ལྡན་སྲིད་སྐྱོང་མཆོག་ལ་ཨ་ནེ་བཀའ་འདྲི་ཞུས་བྱས་ད་ཉི་མ་ཁ། གཅིག་གཉིས་ཀྱི་ནང་ལོགས་ལ་དེ་འདོན་གྱི་རེད་འདི་ཡིན་དུས་ཨ་ནི་ཧ་ལམ་ཆུ་ཚོད་གཅིག་ཙམ་གསར་འགོད་པ་མཉམ་དུ་བཀའ་མོལ་གནང་བྱས་ཨ་འདི་ནང་ལ་བོད་གི་ད་གནས་སྟངས་ག་འདྲས་ག་འདྲས་ཆགས་ཡོད་མེད་ཨ་འདི་ཨ་ནི་གཞན་གྱི་འཛམ་གླིང་རྒྱལ་སྤྱི་གི་ཐོག་ནས་ཨ་ནི་བོད་ལ་ལྟ་ཕྱོགས་ག་འདྲས་ཡིན་མེད་ཨ་ནི་རྒྱ་ནག་ལ་འགྱུར་བ་ག་འདྲས་ཤིག་འགྲོ་གི་ཡོད་མེད་འོ་དེ་འདྲའི་ཐོག་ནས་དྲི་བ་མང་པོ་ཞིག་བཏང་བྱས་ཨ་ནི་དཔེ་མི་སྲིད་ཡག་པོ་བྱུང་སོང་ཨ་འདི་གྲུབ་པ་དང་ཨ་ནི།

ཟླ་འདིའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ལྷག་པའི་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་རྒྱ་གར་རྒྱལ་ཡོངས་སུ་བོད་དོན་ཞུ་གཏུག་ལས་རིམ་གྱི་ཆ་ཤས་སུ་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པདྨ་མཚོ་ལགས་བཅས་རྒྱ་གར Uttar Pradesh མངའ་སྡེ་གི་རྒྱལ་ས Lucknow རུ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ།

རྒྱ་ཁྲེང་ཏུ་སྐུ་ཞབས་ནཱ་རཱཇ་སིང་ལགས་ནས་ཁོང་གིས་སྣེ་འཁྲིད་པའི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་དེ་མཐའ་གཅིག་ཏུ་བོད་དོན་བདེན་མཐའ་གསལ་ཐབས་སུ་རྒྱབ་སྐྱོར་དང་ད་ལྟ་བར་དུ་གོ་རྟོགས་ཀྱི་ལས་རིམ་སྤེལ་དང་སྤེལ་མུས་ཡིན་པ་དང་སྦྲགས། བོད་མི་མང་སྤྱི་འཐུས་སྐུ་ཚབ་ཚོགས་ཆུང་ནས་ཕུལ་བའི་བོད་དོན་སྐོར་གྱི་སྙན་ཞུ་སུ་རྒྱ་གར་དབུས་གཞུང་ལ་འཕྲོད་པ་གནང་རྒྱུ་ཡིན་སྐོར་གསུངས་བ་དང། སྤྱི་ལྷན་སྐུ་ཚབ་ཚོགས་ཆུང་ནས་མགྲོན་འབོད་གནང་བ་ལྟར་མ་འོངས་པར་བཞུགས་སྒར་རྡ་རམ་ས་ལ་ལ་བཅར་རྒྱུའི་འཆར་གཞི་ཡང་ཡོད་སྐོར་གསུངས་འདུག་སྐབས་དེར་རྒྱ་གར་བོད་དོན་རྐང་འཁོར་སྐོར་གོ་སྒྲིག་གནང་མཁན་སྐུ་ཞབས Shri Sandesh Meshram ལྷན་བཅར་གནང་ཡོད་པ་དང་དེ་བཞིན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibet Sahyog Manch སོགས་ཀྱི་སྐུ་ཚབ་ཀྱང་ཕེབས་འདུག་རྒྱ་གར་མངའ་སྡེ་ཨ་སམ་གྱི་རྒྱལ་ས Guwahati ལ་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱིས Guwahati གི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ལྷན་དུ་ཚོགས་འདུ་བསྐོང་ཚོགས་གནང་འདུག

ཚོགས་གཙོ་ཟུར་པ་ཨ་མ་ལགས Zimmermann ལགས་ཚོགས་མི་ཁ་རོ་ལི་ནི་ཡ་ལགས་དང་མཇལ་འཕྲད་གནང་བ་དང་དེ་ནི་ཨོ་སི་ཀྲི་ཡ་གི་བོད་རིགས་སྤྱི་མཐུན་ཚོགས་པ་གི་རྒྱུན་ལས་དང་ས་གནས་ཀྱི་བོད་དོན་ཞུ་གཏུག་ལས་འགུལ་ཚོགས་པ་གི་ཚོགས་མི་དང་ས་གནས་ཀྱི་བོད་མི་དང་མཇལ་འཕྲད་གནང་ནས་བོད་རིགས་གཞོན་སྐྱེས་ཚོ་ལ་དམིགས་བསལ་བོད་ཀྱི་རྒྱལ་རབས་སྐོར་ཤེས་རྒྱུ་གལ་ཆེ་གི་སྐོར་གསུང་བཤད་གནང་འདུག་གནས་ཚུལ་དེའི་སྐོར་ཨོ་སི་ཀྲི་ཡ་གི་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་གི་དྲུང་ཆེ་པད་མ་ལྷ་མཚོ་ལགས་ཀྱིས་ངོ་སྤྲོད་གནང་ན། སྲིད་སྐྱོང་མཆོག་གིས་ད་རེས་དམིགས་བསལ་གྱིས་ད་ལྟ་ང་ཚོ་ཨོ་སི་ཀྲི་ཡ་ནང་ལོགས་ལ་སྤྱིར་བཏང་གི་བོད་མི་མང་པོ་ད་ཡོད་མ་རེད་དེ། ཡིན་ནའི་མང་ཉུང་ལ་མ་བལྟས་ཨ་ནི་ང་ཚོ་ཕྲུ་གུ་ད་དེང་སང་གཞོན་སྐྱེས་དེ་ལ་སྐད་སྐྱོ་དང་དེ་ན་ལུང་པ་དེ་ལ་ཡང་འཚར་ལོངས་བྱེད་དགོས་ག་ལ་འང་འཚམ་བྱེད་ཡོད་རེད། ལའོ་བྱས་ཙང། དང་སྲིད་སྐྱོང་མཆོག་ཨ་ནི་ཐུགས་མཉེས་པོ་བྱེད་བྱུང་ཤག་བྱས་དང་ཕྲུ་གུ་ད་ལྟ་ད་ལྟ་ང་ཚོ་གི New Generation ལབ་ཀྱི་རེད་པ་དེང་སང་དེང་དུས་ཀྱི་ཕྲུ་གུ་དེ་ཚོ་ལ་ཡང་ད་རེས་མང་པོ་ཞེ་པོ་ཅིག་ཕེབས་ཤག། དེ་དང་འདི་ཚོ་ལ་དམིགས་སུ་བཀར་བྱས་སྲིད་སྐྱོང་གིས་མདུན་ལ་ཡ་སྐད་བཏང་བྱས་ཧང་སང་ཡག་གིས་དེ་ཚོ་ཕྲུ་གུ་རང་ལ་ཡ focus བྱེད་བྱས་ཨ་ནི་ད་ཁོ་ཚོ་ཡ་རྗེས་མ་ཡ་གཅིག་འཚར་ལོངས་བྱེད་ཡོང་དུས་སྐབས་ལ་ཡ་ད་ལུང་པ་གཞན་པ་གི་མི་ལ་ཡ་དེ་འབྲེལ་བ་བྱེད་དུས་སྐབས་ལ་ཡ་དང་པོ་ཉིད་ལ་མ་བྱེད་གཉིས་ལ་དང་པོ་ཉིད་ལ་གཅིག་ང་ཚོ་གིས་ད་ལྟ་ཀླད་པ་འདྲོགས་ན་སྐུད་སྒྲ་འདྲོགས་ཤིག་ཡ་མ་བཅུག་པ་ན་མ་དྲན་ཡོད་མ་རེད་ལ་འདི་འདྲས་གསུངས་སོ། དེ་དང་ཡ་བཅུག་ཡག་དེ་ག་རེ་བཅུག་དགོས་ལབ་པ་ན་དང་པོ་ཉིད་ལ་བུ་སྟོན་ཚོ་ལ་ཕྱག་ལས་གནང་བ་ལ་བུ་སྟོན་གིས་ང་ཚོ་གིས། བོད་ཀྱི་ད་ག་རེ་ལབ་ད་ང་ཚོའི history ལབ་དགོས་རེད་བ། ལོ་རྒྱུས། དེ་ཚོ་ད་ང་ཚོས་ཤེས་དགོས་རེད། ལའོ་བྱས་དང་དེ་ལོ་རྒྱུས་བོད་ཀྱི་ལོ་རྒྱུས་དང་དེ་ཚོ་མཁྱེན་དགོས་ཧ་ཅང་གི་གལ་ཆེན་པོ་རེད་ཟེར་ནས་དེ་འདྲས་གསུངས་སོང། ཡང་ཉེ་ཆར Vienna གྲོས་ཚོགས་ནང་བོད་ནང་འགྲོ་བ་མིའི་ཐོབ་ཐང་མེད་པ་དང་ལྷག་པར་དུ་བོད་ནང་གི་བྱིས་པ་ཚོ་བཙན་གྱིས་བཅའ་སྡོད་སློབ་གྲྭའི་ནང་སྐྱོད་དགོས་པའི་གནད་དོན་ཚུད་པའི

རོགས་པ་བྱེད་ཡ་དང་ཨ་ནི་ག་འདྲ་བྱེད་དགོས་ཡོད་མེད་ལམ་སྟོན་གནང་སོང། ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན Austria གི Vienna གྲོང་སྡེའི་ལྷན་ཚོགས་ཀྱི་འཐུས་མི་ལྕམ Dolores Bakos ནས་འགན་ཁུར་ཐོག་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་ལ་འགྲོ་བ་མིའི་ཐོབ་ཐང་མེད་པར་བོད་མིའི་ངོ་བོ་རྩ་བརླག་གཏོང་ཆེད་ཀྱི་གཏན་འཇགས་སློབ་གྲྭ་ཁག་བཙུགས་པ་ལ་སྐྱོན་བརྗོད་ཀྱིས་དེ་དག་སྲུང་སྐྱོབ་བྱ་རྒྱུའི་སྐོར་གྱི་གྲོས་ཆོད་ཅིག་བསྣམས་ཕེབས་པ་ལ་གྲོང་སྡེའི་ལྷན་ཚོགས་ཀྱིས་སྤྱི་མོས་ཀྱིས་རྒྱབ་སྐྱོར་གནང་ཡོད་པ་རེད་འདུག། ཡང་གོང་ཞུས་པད་མ་ལྷ་མཚོ་ལགས་ཀྱིས་ད་རེས་བོད་སྐོར་གྱི་གྲོས་ཆོད་དེ་ནི་ཝིཡེན་ན་གྲོས་ཚོགས་ནང་བཏོན་ཐུབ་པ་དེ་ནི་ཐེངས་གཉིས་པ་ཆགས་ཡོད་པ་དང་དེ་བཞིན་ས་གནས་བོད་དོན་ཞུ་གཏུག་ལས་འགུལ་ཚོགས་པ་ནང་ཚོགས་མི་གཞོན་སྐྱེས་ལྔ་ཡོད་ཅིང་མ་འོངས་དེའི་ནང་ས་གནས་ཀྱི་གཞོན་སྐྱེས་གང་མང་མང་འཛུལ་ཞུགས་ཐུབ་ཀི་ཐུགས་རེ་གནང་གས་པ་མི་ཐད་དུ་གསུངས་སོང། འདིའི་ཐད་ཀྱི་ད་ལྟ་དཀའ་ཚུགས་དང་ད་ང་ཚོ་གི་ཨོ་སི་ཀྲི་ཡ་གི་ད་ལྟ་གྲོས་ཚོགས་ནང་ལ་ཡང Resolution ཞིག་ཕུལ་ཡོད་རེད། ཀྲུའུ་ཆི་དེ་སྐོར། ཨང། དེའི་སྐོར་ལ་ཡང་ཁོང་ཚོས་ཀྱིས Austria ནང་ལོགས་ལ་ད་ལྟ་དེ་ཉིན་མ་ཉིས་སྟོང་བདུན་ཉིས་སྟོང་བརྒྱད་སྐབས་ལ་ཐང་མ་གཅིག Austria གྱི་གྲོས་ཚོགས་ནང་ལོགས་ལ་བོད་དོན་ཐོག་ལ Commissioner རེད། ད་ལན་དེ་ཐང་མ་གཉིས་པ་ཆགས་ཀྱི་ཡོད་རེད། བྱས་ཙང་ད་ལན་གྱི་ང་ཚོ VTAG གི་ད་ལྟ་ང་ཚོ་གི

ཨ་ནི། འབྲེལ་བ་ག་རེ་ག་རེ་གནང་གི་ཡོད་མེད། ཨ་ནི། འོ་ད་བོད་མི་ཨ་ནི། སྒྲིག་འཛུགས་རང་གི་ད་གནས་སྟངས་ག་འདྲ་ཆགས་ཡོད་མེད་དེ་ཚོ་ཚང་མ་ལ་བཀའ་སློབ་ཞིག་གནང། ཨ་མི་མང་ཐོག་ནས་ཡིན་ན་ཡང་ད་ལྟ་ཨ་ནི། རྡོག་རྩ་ཆིག་སྒྲིལ་གི་ཐོག་ནས་ང་ཚོ་ད་ཤར་བསྐྱོད་བྱེད་དགོས་ཀྱི་ཡོད་པ་དེ་ཚོ་གལ་ཆེན་པོ་ཡིན་པ་ཨོ་དེ་ཚོ་ཚང་མ་ལ་བཀའ་སློབ། དཔེ་མི་སྲིད་པ་ཡག་པོ་གནང་སོང་མི་མང་ཚོ་དགའ་པོ་བྱུང་སོང།

དེ་ནས་ཨ་མི་རི་ཀ་གི་རྒྱལ་ས་ཝ་ཤིང་ཏོན་དུ་ཨ་རིའི་གྲོས་ཚོགས་གོང་འོག་གཉིས་ནང་བོད་དོན་ཁྲིམས་འཆར་གསར་པ་གཏན་འབེབས་ཡོང་རྒྱུ་ལ་རྒྱབ་སྐྱོར་ཐོབ་ཐབས་ཆེད། གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་གཅིག་མཇལ་འཕྲད་བཀའ་མོལ་གནང་སྐོར། གཞན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་དང་བསམ་ཤེས་ཞུ་དགོས་གལ་ཆེ་བ།

སྲིད་སྐྱོང་མཆོག་ནས་ཨོ་སི་ཀྲི་ཡཱ་གི་རྒྱལ་ས་བྷི་ཡན་ན་ནང་གི་འཚམས་གཟིགས་གྲུབ་སྟེ་ཕྱི་ཚེས་གསུམ་གྱི་ཉིན་གོང་ཧྥ་རན་སི་གི་རྒྱལ་ས་ཕ་རི་སི་ནང་འཚམས་གཟིགས་སུ་ཕེབས་ཐོན་གནང་ཡོད་པ་རེད་འདུག། ལི་ཚེ་འདི་ཚོགས་སྒྲིག་གིས་ཉིན་རིན་བཞུགས་མ་གནང་ཆོག་ཀྱང།